མཛའ་ཞིང་བརྩེ་བའི་གསན་མཁན་ལྷན་རྒྱས་ཚོ་འདི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ཡིན། དེ་རིང་ནི་བོད་རྒྱ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་ཐམ་པ་རབ་བྱུང་བཅུ་བདུན་པའི་ཆུ་ཡོས་ལོའི་བོད་ཟླ་བརྒྱད་པའི་ཚེས་བཞི་དང་སྤྱི་ལོ་ཉིས་སྟོང་ཉེར་གསུམ་ལོའི་ཟླ་དགུ་བའི་ཚེས་བཅུ་དགུ་རེས་གཟའ་མིག་དམར་རེད། ཐེངས་འདིའི་ལས་རིམ་ཁག་ཕྲན་སྟག་ལྷ་རྒྱལ་གིས་རྣམ་པ་ཚོར་ངོ་སྤྲོད་དང་རྒྱང་སྲིང་བྱེད་རྒྱུ་ཡིན། གསན་མཁན་རྣམ་པ་ཚོ་དེ་རིང་གི་ལས་རིམ་ཁག་ཐོག་མར། རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་གི་ལྷན་ཚོགས་ཐེངས་ལྔ་བཅུ་ང་བཞི་པ་འཚོགས་བཞིན་པའི་སྐབས་དང་བསྟུན་ནས་སུད་སི་བོད་རིགས་ཚོགས་པ་གིས་གོ་སྒྲིག་བྱས་ཏེ་མཉམ་འབྲེལ་རྒྱལ་ཚོགས་ཀྱི་མདུན་དུ་རྒྱ་ནག་གུང་ཁྲན་ཏང་གི་དབང་བསྒྱུར་འོག་བོད་ནང་དུ་མུ་མཐུད་ནས་དཀའ་སྡུག་མྱངས་བཞིན་ཡོད་ཅེས་ཆར་རླུང་གི་ཁྲོད་ལ་ངོ་རྒོལ་སྐད་འབོད་ཅིག་བྱས་ཡོད་པའི་གནས་ཚུལ་ཞིག་དང་བཅས་དེ་རིང་གི་གསར་འགྱུར་ཁག་དང། དེ་ནས་ས་གནས་ནས་གཏོང་བའི་གནས་ཚུལ་ནང།
ཆེས་མཐོའི་ཁྲིམས་ཞིབ་ཁང་གི་ཁྲིམས་ཞིབ་པ་ཆེ་བ་དང་ཁྲིམས་ཞིབ་པ་གཞན་གཉིས་བསྐོ་གཞག་ཐུབ་ཕྱིར། གྲོས་ཚོགས་ནས་བཅའ་ཁྲིམས་བསྐྱར་བཅོས་ངེས་པར་དུ་གནང་རོགས་ཞེས། གཞི་རིམ་མི་དམངས་རེ་འབོད་ཚོགས་པ་གི་མི་དམངས་ལྔ་བརྒྱ་ལྷག་རྡ་རམ་ས་ལར་འཛོམས་ཏེ་རེ་འབོད་ལས་འགུལ་གནང་གི་ཡོད་པ། མཐར། ཁ་བ་ཅན་ཞེས་པའི་ཆེད་བསྒྲིགས་ལེ་ཚན་ཞིག་དང་བཅས།

བོད་མི་སེར་སྐྱ་ལྔ་བརྒྱ་ཙམ་རྡ་རམ་ས་ལར་འཛོམས་ཏེ་ཕྱི་ཟླ་དགུ་བའི་ཚེས་བཅོ་བརྒྱད་ཉིན་གསར་འགོད་ལྷན་ཚོགས་དང་ལས་འགུལ་འགོ་འཛུགས་ཀྱི་མཛད་སྒོ་ཞིག་འཚོགས་ནས་ཁྲིམས་ཞིབ་པ་ཆེ་བ་དང་ཁྲིམས་ཞིབ་པ་གཞན་གཉིས་བསྐོ་གཞག་ཐུབ་ཕྱིར་གྲོས་ཚོགས་ནས་བཅའ་ཁྲིམས་བསྐྱར་བཅོས་ངེས་པར་དུ་གནང་རོགས་ཞེས་གཞི་རིམ་མི་དམངས་རེ་འབོད་ཚོགས་པས་རེ་སྐུལ་གནང་ཡོད་པའི་སྐོར་འདི་ག་རླུང་འཕྲིན་ཁང་གི་གསར་འགོད་པ་བློ་སྦེ་ཡིས་བཞུགས་སྒར་རྡ་རམ་ས་ལ་ནས་བཏང་བའི་གནས་ཚུལ་ཞིག་ལ་གསན་རོགས་གནང། བོད་མིའི་སྒྲིག་འཛུགས་ཀྱི་ལྟེ་གནས་བཞུགས་སྒར་རྡ་རམ་ས་ལར་སྤྱི་ཟླ་དགུ་བ་གི་ཚེས་པ་བཅུ་དགུ་གི་ཉི་མ་སྐབས་བཅུ་བདུན་པ་གི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་དྲུག་པ་འགོ་འཛུགས་གནང་གི་ཡོད་པར་བརྟེན། རྒྱ་གར་དང་བལ་ཡུལ་ཕྱི་རྒྱལ་ཡུལ་གྲུ་ཁག་བདུན་བཅས་ནས་གཞི་རིམ་མི་མང་རེ་འབོད་ཚོགས་པ་གི་བཀོད་སྒྲིག་ལྟར། བོད་མི་སེར་སྐྱ་ལྔ་བརྒྱ་ཙམ་རྡ་རམ་ས་ལར་འཛོམས་ཏེ་སྤྱི་ཟླ་དགུ་བ་གི་ཚེས་པ་བཅོ་བརྒྱད་གི་ཉི་མ་གསར་འགོད་ལྷན་ཚོགས་དང་ལས་འགུལ་འགོ་འཛུགས་ཀྱི་མཛད་སྒོ་ཞིག་གནང་ཡོད་ཅིང། མི་མང་རེ་འབོད་ཚོགས་པ་གི་རྒྱུན་ལས་ཚེ་བརྟན་ཕུན་ཚོགས་ལགས་ནས། ད་ཆ་བོད་མིའི་སྒྲིག་འཛུགས་ཀྱི་ཆེས་མཐོའི་ཁྲིམས་ཞིབ་ཁང་དེ་སླར་གསོ་གནང་བར། ཁྲིམས་ཞིབ་པ་ཆེ་བ་དང་ཁྲིམས་ཞིབ་པ་གཞན་གཉིས་བསྐོ་གཞག་ཐུབ་ཕྱིར། ད་རེས་གྲོས་ཚོགས་ནས་བཅའ་ཁྲིམས་བསྐྱར་བཅོས་ངེས་པར་དུ་གནང་རོགས་ཀྱི་རེ་འབོད་དང། གལ་ཏེ་མ་བྱུང་ན་མང་ཚོགས་ཀྱིས་འཚེ་བ་མེད་པ་དང་ཁྲིམས་མཐུན་གི་ཐོག་ནས་མུ་མཐུད་དུ་ལས་འགུལ་སྤེལ་རྒྱུ་ཡིན་པའི་འགྲེལ་བརྗོད་གནང་གི་འདུག། ད་ང་ཚོའི་རེ་བ་འདི་ལ་ད་རིང་གི་གྲོས་ཚོགས་ནང་ལོགས་ལ་ཆེས་མཐོའི་ཁྲིམས་ཞིབ་ཁང་འདིས་ཨ་ནི་ཡ་གཅིག་ཁྲིམས་ཞིབ་པ་ཆེ་བ་དང་གཞན་གཅིག་ཕེབས་ཐུབ་ཡས་ཀྱི་ཨ་ནི་ལང་ཀ་མ་སོགས་ནས་དེ་གཙང་ཐུབ་པའི་ཆེད་བཅའ་ཁྲིམས་བསྐྱར་བཅོས་གནང་ཐུབ་ཡས་ཀྱི་ང་ཚོས་རེ་བ་ཞུས་བསྡད་ཀྱི་ཡོད་གལ་སྲིད་མ་བྱུང་བ་ཡིན་ན། ཨང། དེའི་རྗེས་ལ་ཨང་ང་ཚོས་མང་ཚོགས་ཀྱི་ཐོག་ནས་མུ་མཐུད་བྱས་ནས་འཚེ་མེད་ཞི་བ་དང་ཡུལ་ཁྲིམས་དང་མཐུན་པའི་ཐོག་ནས་བཟང་སྤྱོད་དང་ལྡན་པའི་ཐོག་ནས་དམངས་གཙོའི་ཐོབ་ཐང་ལོངས་སུ་སྤྱོད་ཆེད་ཨང་ལས་འགུལ་མུ་མཐུད་ནས་སྤེལ་ཡིན་ཞེས་འདི་ཞུ་བ་ཡིན། ཁྲིམས་ཞིབ་པ་ཆེ་བ་དང་གཞན་གཉིས་ཀྱི་བསྐོ་གཞག་གི་ཐད་ལ་སྐབས་བཅུ་བདུན་པ་གི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་ལྔ་བ་གི་བར་དུ་ཁྲིམས་འཆར་ཐེངས་མ་གསུམ་ལ་སླེབས་ཡོད་ནའང། ཁྲིམས་འཆར་གཅིག་ཀྱང་འགྲོ་མ་ཐུབ་པ་དང་ཁྲིམས་ཞིབ་ཁང་མེད་ན་འགྲིག་ཐབས་མེད་པར་བརྟེན། མི་མང་རང་བཞིན་གྱི་ལས་འགུལ་དུ་བཞུགས་པ་ཡིན་ཞེས། བལ་པོ་ནས་སླེབས་པའི་ཨོ་རྒྱན་ཚེ་རིང་ལགས་ནས་འགྲེལ་བརྗོད་གནང་གི་འདུག། ཁོ་རང་ཚོ་ལ་ཁྲིམས་ཞིབ་པ་བཙུགས་ཡས་ཀྱི་འདོད་པ་ཁོ་རང་མི་འདུག་བ་དེ་འདྲའི་སྤྱོད་པ་ཁོ་རང་ལོག་གི་འདུག་བ་དེ་གི་རྐྱེན་གྱིས་ད་རེ་ང་ཚོ་མི་མང་འུ་ཐུག་བྱས་ནས་ད་ཁྲིམས་ཞིབ་ཁང་དེ་མེད་ན་རྩ་བ་ཉིད་ནས་འགྲིག་གི་མི་འདུག་འདི་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་སྐུ་ངལ་བསམ་ཡུལ་ལས་འདས་པ་ཅིག་སྐྱོན་བྱས་ནས་ད་མཐའ་མ་ང་ཚོ་གྲུབ་འབྲས་བཟང་པོ་འདི་འདྲའི་ཞིག་ཡོད་རེད་ད་འདི་ད་ལྟའི་ཆ་ལ་ཡ་ཨ་ནི་གང་ཟག་ཉུང་ཤས་ཤིག་གིས་རྩ་གཏོར་བཏང་བ་ཡིན་ན་འདི་ང་ཚོའི།

ང་ཚོ་ཚང་མ་ལ་གཉིས་ཕན་བྱུང་བ་རེད་འདུག་ཅེས་ལས་འགུལ་དུ་འཛུལ་ཞུགས་པ་སྤྱི་ཟུར་སྒྲོལ་མ་མཚོ་མོ་ལགས་ནས་འགྲེལ་བརྗོད་གནང་གི་འདུག།
དངོས་གནས་ཁོ་རང་ད་ལྟ་འདི་ད་ཛ་དྲག་གང་གི་དུས་ཚོད་ཅིག་ཁེལ་ཤག་ད་རིང་དེ་ལ་དགོངས་པ་ཅིག་བཞེས་གནང་བྱས་གང་ལྟར་ཡག་པོ་ཅིག་ཆགས་པ་ཡིན་ན་ང་ཚོ་གང་ལྟར་ད་ག་རེ་སོག་རེད་ད་དབྱིན་ཇིའི་སྐད་ནང་ལ་ཡིན་ན Win Win Situation ཟེར་ཡག་དེ་ཆགས་འགྲོ་བར།

སང་རྣམ་པ་གཙོ་བོ་ལྟ་ཞོག་ནི་གསར་འགྱུར་བྱེད་ཀྱིས། རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་གི་ལྷན་ཚོགས་ཐེངས་ལྔ་བཅུ་ང་བཞི་བའི་སྐབས་དང་བསྟུན་ནས་སུད་སི་བོད་རིགས་ཚོགས་པའི་གོ་སྒྲིག་འོག་མཉམ་འབྲེལ་རྒྱལ་ཚོགས་ཀྱི་གཞུང་སྒོའི་མདུན་དུ་རྒྱ་ནག་གུང་ཁྲན་ཏང་གི་དབང་བསྒྱུར་འོག་བོད་ནང་དུ་མུ་མཐུད་ནས་དཀའ་ངལ་འདུག་ཅེས་ཆར་རླུང་ཁྲོད་ངོ་རྒོལ་སྐད་འབོད་ཞིག་བྱས་ཡོད་པ་རེད། དེ་ཡང་འདི་ག་རླུང་འཕྲིན་ཁང་གི་གསར་འགོད་པ་རབ་སྒང་ཚེ་ཕུན་གྱིས་སུད་སི་ནས་བཏང་བའི་གནས་ཚུལ་ནང། ཕྱི་ཟླ་དགུ་བའི་ཚེས་བཅོ་བརྒྱད་ཉིན་ནི་སུད་སི་གྲོང་ཁྱེར་ཇི་ནི་ཝ་རུ་ཡོད་པའི་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་ལྷན་ཁང་གི་མདུན་དུ་སུད་སི་དང་ལེག་ཏེན་ཤེ་ཏེན་བོད་རིགས་སྤྱི་མཐུན་ཚོགས་པའི་གོ་སྒྲིག་འོག་བུད་མེད་ཚོགས་པ་དང་ཡོ་རོབ་བོད་རིགས་མཐུན་ཚོགས་ཀྱིས་རམ་འདེགས་བྱས་ནས་མི་གྲངས་བརྒྱ་ཡས་མས་ཤིག་འཛོམས་པའི་བརྡ་ལས། ངོ་རྒོལ་སྐད་འབོད་ཞིག་བྱས་ཏེ་རྒྱ་ནག་གུང་ཁྲན་ཏང་གི་དབང་སྒྱུར་འོག་བོད་ནང་དུ་མུ་མཐུད་ནས་དཀའ་ངལ་ཡོད་པས་མཉམ་འབྲེལ་རྒྱལ་ཚོགས་ཀྱིས་དོ་སྣང་བྱེད་དགོས་ཞེས་འབོད་སྐུལ་བྱས་ཡོད་པ་རེད།
གོང་ས་མཆོག་ང་ཚོའི་མཉམ་འབྲེལ་རྒྱལ་ཚོགས་ལ་གདན་ཞུ་ཅིག་ཞུ་ཐུབ་ན་ཡག་པོ་འདུག་ག་རེ་ཟེར་ན་སྐྱབས་མགོན་རིན་པོ་ཆེ་འདི་ཨ་ནི་ང་ཚོ་བོད་ཕྱི་ནང་གཉིས་ཀྱི་བོད་མི་ཚང་མས་ཀྱི་བརྩི་བཀུར་ཞུ་ས་གཅིག་པོ་མིན་པར་ང་ཚོའི་དབུ་ཁྲིད་ཡང་དག་པ་ཅིག་ཡིན་དུས་ཙ་ནས་ཨ་ནི་འདི་མཉམ་འབྲེལ་རྒྱལ་ཚོགས་ནས་གདན་འདྲེན་ཞུ་ཐུབ་ན་ཡག་པོ་འདུག།
རྒྱ་ནག་གཞུང་གིས་ཤར་ཏུར་ཀི་སི་ཐན་གྱི་གཅིག་བསྡུས་སློབ་གསོ་ར་བའི་སྒོ་བརྒྱབ་ལུགས་བཤད་ཡོད་ན་ཡང་ཡུ་གུར་བར་དྲག་གནོན་གྱི་སྲིད་ཇུས་ད་དུང་ཡང་སྤེལ་མུས་སུ་ཡིན་པའི་གནས་ཚུལ་ཐོན་ཡོད་གི་དེ་ཡང་འདི་ག་རླུང་འཕྲིན་ཁང་གི་ཡུ་གུར་སྐད་སྡེ་ཚན་གྱིས་ཚེས་བཅུ་བདུན་ཉིན་སྤེལ་བའི་གནས་ཚུལ་ལ་གཞིགས་ན་ཞིན་ཅང་ངམ་ཤར་ཏུར་ཀི་སི་ཐན་དུ་དེ་སྔ་བོར་བརླག་སུ་སོང་བའི་ཡུ་གུར་བ་ཚོ་ད་དུང་ཡང་གར་སོང་ཆ་མེད་དུ་ཆགས་ཡོད་ནའང་རྒྱ་ནག་གཞུང་གིས་ཤར་ཏུར་ཀི་སི་ཐན་དུ་གཞི་རྒྱ་ཆེན་པོས་ཡུ་གུར་ཁ་ཆེ་བ་འཛིན་བཟུང་དང་བཀག་ཉར་བྱེད་པའི་ལས་འགུལ་མཇུག་རྫོགས་ལུགས་བཤད་ཡོད། འོན་ཀྱང་ཤར་ཏུར་ཀི་སི་ཐན་དུ་ཡུ་གུར་ཁ་ཆེ་བ་འཛིན་བཟུང་གི་གནས་ཚུལ་བསྟུད་མར་བྱུང་བཞིན་ཡོད་པ་རེད། རྒྱ་ནག་གཞུང་གིས་ཤར་ཏུར་ཀི་སི་ཐན་གྱི་བཀག་ཉར་ཁང་ཟེར་བ་དེ་ལག་ཤེས་ཟབ་སྦྱོང་སྤྲོད་ས་ཡིན་པ་མ་ཟད་སློབ་མ་ཚོ་རང་འགུལ་གྱིས་ཡོང་གིན་ཡོད་ལུགས་ཡང་བཤད་ཡོད་གི་འདི་ག་རླུང་འཕྲིན་ཁང་གི་ཡུ་གུར་སྐད་སྡེ་ཚན་གྱི་གནས་ཚུལ་ནང

འཛམ་གླིང་གི་དཔལ་འབྱོར་ཆེ་ཤོས་ཀྱི་རྒྱལ་ཁབ་ཨ་མེ་རི་ཀ་དང་རྒྱ་ནག་གཉིས་པོས་དཀའ་ངལ་ཅན་གྱི་འབྲེལ་བ་དེ་ཇེ་སྡུག་ཏུ་མི་འགྲོ་རྒྱུར་འབད་བརྩོན་བྱེད་བཞིན་ཡོད་པ་ལྟར་ཨ་མེ་རི་ཀའི་སྲིད་འཛིན་གྱི་ཕོ་བྲང་དཀར་པོའི་རྒྱལ་ཁབ་བདེ་འཇགས་སློབ་སྟོན་པ་སྐུ་ཞབས་ཇེ་ཀ་སུ་ལོ་ཝན་གྱིས་གཟའ་འཁོར་འདིའི་ནང་ལྷོ་ཡོ་རོབ་ཀྱི་གླིང་ཕྲན་རྒྱལ་ཁབ་མོལ་ཐ་དུ་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་ཡི་དང་ཐུག་འཕྲད་ཀྱིས་ཆུ་ཚོད་འགའ་ཤས་རིང་གྲོས་མོལ་གནང་བའི་སྐོར་རྒྱ་ནག་དང་ཨ་མེ་རི་ཀ་གཞུང་གཉིས་ཀས་རེས་གཟའ་ཉི་མའི་ཉིན་གསུངས་ཡོད་པ་རེད། ད་དུང་རེས་གཟའ་ཉི་མའི་ཉིན་ཨ་མེ་རི་ཀའི་ཕོ་བྲང་དཀར་པོ་དང་རྒྱ་ནག་ཕྱི་དྲིལ་ལྷན་ཁང་སོ་སོས་གསར་དུ་སྤེལ་བའི་སྤྱི་བསྒྲགས་ནང། རྒྱལ་ཁབ་གཉིས་པོའི་དཔོན་རིགས་ཕན་ཚུན་གྱིས་ཕྱི་ཟླ་དགུ་པའི་ཚེས་བཅུ་དྲུག་དང་བཅུ་བདུན་ཉིན་གཉིས་རིང་ཕྱོགས་ལྷུང་མེད་པར་དྲང་བདེན་དོན་ཕན་ལྡན་པའི་གྲོས་མོལ་ཐེངས་མང་པོ་གནང་བའི་སྐོར་བཀོད་ཡོད་པ་རེད་ལ། གསན་པ་རྣམ་པ་ཚོ་འདི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ཡིན་ནི་བཞུགས་སྒར་རྡ་རམ་ས་ལ་རུ་རྒྱལ་སྤྱིའི་དབུ་མའི་ལམ་མི་མང་ལས་འགུལ་ཁང་དབུ་བརྙེས་ནས་ལོ་བཅོ་ལྔ་འཁོར་བའི་དུས་སྐབས་དང་བསྟུན་ནས་ལས་འགུལ་ཁང་དེ་འཛུགས་དགོས་དོན་དང་ལས་འགུལ་སྤེལ་ཕྱོགས་སོགས་ཀྱི་སྐོར་ལ་ཚོགས་གཙོ་དགེ་བཤེས་བློ་བཟང་ཆོས་འཕེལ་ལགས་ལ་རྡོ་རྗེ་མཚོས་བཅར་འདྲི་དང་གནས་ཚུལ་ཕྱོགས་བསྡུས་ཞུ་བ་ཞིག་ལ་གསན་རོགས་གནང། ཟླ་འདིའི་ཕྱི་ཚེས་བཅུ་དྲུག་ཉིན་བཞུགས་སྒར་རྡ་རམ་ས་ལ་རུ་རྒྱལ་སྤྱིའི་དབུ་མའི་ལམ་མི་མང་ལས་འགུལ་ཁང་དབུ་བརྙེས་ནས་ལོ་ངོ་བཅོ་ལྔ་འཁོར་བའི་དུས་དྲན་སྲུང་བརྩིའི་མཛད་སྒོ་འཚོགས་ཡོད་ཅིང། དེའང་ཕྱི་ཚེས་བཅོ་བརྒྱད་ཉིན ྋགོང་ས ྋརྒྱལ་བ་རིན་པོ་ཆེ་མཆོག་གིས་མཛད་སྒོ་དེའི་ཐོག་རྒྱལ་ཁབ་འདྲ་མིན་ནས་ཕེབས་མཁན་ཚོགས་བཅར་བ་བརྒྱ་ར་ལྔ་བཅུ་ལྷག་ལ་མཇལ་ཁ་བསྩལ་ཡོད་པ་དང། སྐབས་དེར ྋགོང་ས་མཆོག་གིས་དབུ་མའི་ལམ་གྱི་སྲིད་བྱུས་ནི་བོད་ཀྱི་ཆོས་དང་རིག་གཞུང་མི་ཉམས་རྒྱུན་འཛིན་ཐོག་དམིགས་བསལ་ཕན་ཐོགས་ཡོད་པ་ཞིག་ཡིན་སྐོར་བཀའ་བསྩལ་འདུག། ད་ལོ་མང་པོ་གོང་ནས་ངས་འདི་དབུ་མའི་ལམ་ཟེར་ཡ་དེ་བྱས་དངོས་གནས་དྲང་ནས་རྒྱ་མིའི་རྒྱལ་གཅེས་ཀྱི་ཐད་ཀར་དགག་པ་རྒྱག་ཡ་མེད་ཅེས་པའི་སོབ་ཅིག་ང་ཚོ་རང་བཙན་རྩོད་ཀྱི་ཡོད་མ་རེད། ཨེ་ང་ཚོ་བོད་ཀྱི་ཆོས་དང་རིག་གཞུང་འདི་བོད་པས་བདག་པོ་ཡག་པོ་པོ་ཞིག་བརྒྱབ་ནས་ད་དེ་རིང་ཁ་སང་རྒྱ་ནག་ནང་ལ་བོད་ཀྱི་ནང་ཆོས་ལ་དོ་སྣང་བྱེད་མཁན་ཇེ་མང་ཇེ་མང་དུ་འགྲོ་བསྡད་ཀྱི་འདུག་ཨ་ཨེ་ནི་ཕྱི་རྒྱལ་གྱི་ཡུ་རོབ་དུ་བ་རེའི་ནང་པའི་ཆོས་བོད་ཀྱི་ནང་ཆོས་ལ་དོ་སྣང་བྱེད་མཁན་ཤུགས་ཆེ་རུ་ཆེ་རུ་འགྲོ་བསྡད་ཀྱི་འདུག་ཨ་ཤེས་སོང་ཨ་ཐུགས་རྗེ་ཆེ་ཨ། དབུ་མའི་ལམ་གྱི་སྲིད་ཇུས་ལ་ཚད་མཐོའི་མང་མོས་ཀྱི་རྒྱབ་སྐྱོར་ཐོབ་པ་བརྒྱུད་ཉིས་སྟོང་བཅུ་ལོའི་ཕྱི་ཟླ་གསུམ་པའི་ཚེས་ཉི་ཤུ་ཉིན་བོད་མི་མང་སྤྱི་འཐུས་ལྷན་ཚོགས་ནང་སྤྱི་མོས་ཀྱི་གྲོས་ཆོད་ཀྱི་ལམ་ནས་རྒྱབ་སྐྱོར་ཐོབ་པ་ལྟར། དབུས་བོད་མིའི་སྒྲིག་འཛུགས་ཀྱིས་སྲིད་ཇུས་འདི་ཉིད་རྒྱུན་སྐྱོང་ལག་བསྟར་གནང་མུས་ཡིན་པ་རེད། སྲིད་ཇུས་འདིའི་ཐད་རྒྱལ་སྤྱིའི་དབུ་མའི་ལམ་མི་མང་ལས་འགུལ་ཁང་ཞེས་པ་འདི་དམིགས་བསལ་ཆེད་འཛུགས་གནང་དགོས་དོན་སྐོར་ལ་ལས་འགུལ་ཁང་གི་ཚོགས་གཙོ་དགེ་བཤེས་བློ་བཟང་ཆོས་འཕེལ་ལགས་ལ་འདི་ག་རླུང་འཕྲིན་ཁང་གིས་བཅར་འདྲི་ཞུས་པར་ཁོང་གིས་མཚམས་སྦྱོར་གནང་དོན།
དབུ་མའི་ལམ་མི་མང་ལས་འགུལ་ཁང་ཟེར་ནས་གཟིགས་དང་འདི་འདྲའི་འཛིན་རྩིས་གོ་ཡག་གི་རྒྱུ་མཚན་ག་རེ་རེད་ཟེར་ན་ད་རྒྱལ་བ་རིན་པོ་ཆེའི་རླབས་ཆེན་གྱི་དགོངས་བཞེད་ཡིན་པ་དང་དམངས་གཙོའི་ཐོག་ནས་ཐག་གཅོད་བྱེད་ཀྱི་འདུག་གང་ལྟར་འདི་འདྲའི་གི་དུས་རབས་གསར་བ་ལ་ཁ་ཕྱོགས་བསྡད་པ་གཅིག་དང་འཛམ་གླིང་ཞི་བདེ་དང་གོ་ལ་གཅིག་གྱུར་ལ་ཁ་ཕྱོགས་བསྡད་པ་དེ་ནང་བཞིན་གྱི་མི་རིགས་རང་ལུགས་ཀྱི་ལྟ་བའི་ར་བ་ལས་ཀྱང་བརྒལ་བསྡད་པ་འདི་འདྲའི་གི་རླབས་ཆེན་གྱི་སྲིད་བྱུས་ཤིག་ཏན་ཏན་ཆགས་ཀྱི་རེད་ད་འཛམ་བུའི་གླིང་གི་འགྲོ་བ་མིའི་བདེ་སྡུག་དང་དེ་འདྲའི་ཚང་མ་ལ་འབྲེལ་བ་ཡོད་བསྡད་པ་ད་ལྷག་པར་དུ་གཞིས་ལུས་རྒྱ་ཆེའི་མི་མང་གི་མནར་གཅོད་དང་དམར་གསོད་ལ་སོགས་པ་སྐད་ཡིག་སྲུང་སྐྱོབ་ལ་སོགས་པ་གང་ཅིའི་ཛ་དྲག་གི་གནས་བབ་མང་པོ་གཅིག་ནས་ཐར་ཡག་དང་སྐྱོབ་ཡག་དང་དེ་ལ་ད་དབུ་མའི་ལམ་གྱི་སྲིད་བྱུས་ལས་ལྷག་པ་མེད་པ་ད་གནས་ལུགས་དང་རྒྱུ་མཚན་གཅིག་གི་ཐོག་ནས་བལྟས་པ་ཡིན་ན་གཅིག་དེ་ལེབ་མཐོང་རེད་རྒྱུ་མཚན་མང་པོ་བརྒྱུད་ནས་མཐོང་ཐུབ་ཀྱི་རེད་བསམ་གྱི་འདུག་ད་གང་ལྟར་མི་མང་གི་ནང་ལ་གང་ལ་གང་འཚམས་ཀྱིས་ཟབ་སྦྱོང་དང་སློབ་སྦྱོང་དང་ད་བོད་མིའི་སྒྲིག་འཛུགས་ཀྱི་ཕྱོགས་མང་པོ་ཞིག་ནས་འགྲོ་གི་ཡོད་རེད་དེ་ཡིན་ན་ཡང་ད་མི་མང་རང་གི་ཐོག་ནས།

ཨ་ནེ་འགུལ་སྐྱོད་ཧ་ཅང་མེད་པ། འོ་དེ་འདྲའི་ཞིག་གི་ཆ་ནས་གོང་དུ་ཞུས་པ་ནང་བཞིན་དེ་འདྲའི་གི་མི་སྣ་གལ་ཆེན་རིགས་གཅིག་གིས་མི་མང་རང་གི་དྭང་བླངས་ཀྱི་ཐོག་ནས་འགུལ་སྐྱོད་བྱས་གི་སྡེ་ཚན་ཟེར་ན་རེད་ལས་འགུལ་ཁང་ཟེར་ན་རེད་འདི་འདྲའི་ཅིག་འགོ་འཛུགས་གནང་བཞག། ཡང་ཁོང་གིས་རྒྱལ་སྤྱིའི་དབུ་མའི་ལམ་མི་མང་ལས་འགུལ་ཁང་གིས་རྒྱལ་སྤྱིའི་སྟེང་ལས་འགུལ་སྤེལ་ཕྱོགས་སྐོར་ངོ་སྤྲོད་གནང་དོན། དབུ་མའི་ལམ་མི་མང་ལས་འགུལ་ཁང་འཛུགས་དགོས་གི་ཐོག་མའི་དམིགས་ཡུལ་གཞིར་བཟུང་གིས་ཨ་ནེ་དབུ་མའི་ལམ་གི་སྲིད་བྱུས་དེ་རྒྱ་ཡིག་གི་ཐོག་ལ་བསྒྱུར་ཡ། སྐད་ཡིག་གཞན་གྱི་ཐོག་ལ་སྒྱུར་ཡ་དེ་འདྲ་བའི་ལས་ཀ་མང་པོ་བྱས་བཞག་དེ་ནང་བཞིན་གྱི་མི་མང་ལ་གོ་རྟོགས་སྤེལ་ཡ་དང་སྦྱང་བཤད་བྱེད་ཡ་ལ་སོགས་པ་རྒྱ་བལ་འབྲུག་གསུམ་གྱི་ཐོག་ལ་ས་གནས་མང་པོ་ཞིག་ལ་ཕེབས་ཡ་སློབ་གྲྭ་ཁག་གི་ནང་རྩོམ་ཡིག་གི་ཐོག་ནས་བསླབ་ནས་ཨ་ནེ་དབུ་མའི་ལམ་གྱི་སྲིད་ཇུས་ཀྱི་ཐོག་ལ་འགྲན་བསྡུར་ལ་སོགས་པ་ད་དེ་འདྲ་མང་པོ་ཞིག་འགྲོ་བསྡད་བཞག་ཟེར་ནས་དེ་གཅིག་ཞུ་ཡ་དང་དེ་ནས་ད་རིམ་པས་རིམ་པས་བྱས་ནས་ཉིས་སྟོང་བཅོ་བརྒྱད་ལ་རྒྱལ་སྤྱིའི་དབུ་མའི་ལམ་མི་མང་ལས་འགུལ་ཁང་གི་ཚོགས་ཆེན་དང་པོ་ལ་བརྒྱུགས་སྐབས་དུས་དེར་འཛམ་བུའི་གླིང་གི་ཡུལ་གྲུ། ག་ས་ག་བ་ནས་བོད་པ་མང་པོ་ཞིག་ད་དྲུག་བརྒྱ་བདུན་བརྒྱ་ཅིག་འཛོམས་ནས་རྡ་རམ་ས་ལ་ཟློས་གར་ཁང་ལ་བདུན་ཕྲག་གཅིག་གི་ནང་ཚོགས་ཆེན་འཚོགས་ཡོད་རེད་བྱས་ཙང་ཚོགས་ཆེན་དེའི་ཐོག་ནས་རྒྱུན་ལས་གསར་བ་ཅིག་འདེམས་ཡག་གི་ད་ཁོང་དམིགས་ཡུལ་མང་པོ་ཅིག་འདུག་དེ་འདྲའི་གི་ཐོག་ནས་ང་སྐབས་དེ་དུས་ཉིས་སྟོང་བཅོ་བརྒྱད་ལ་དབུ་མའི་ལམ་མི་མང་ལས་འགུལ་ཁང་གི་ཚོགས་གཙོ་ཆགས་པ་རེད་སྐབས་དེའི་ཚོགས་ཆེན་གི་ཐོག་ནས་ཐོག་མའི་ཆར་ལ་དབུ་མའི་ལམ་ལས་འགུལ་ཁང་ཟེར་དེ་རྒྱལ་སྤྱིའི་དབུ་མའི་ལམ་ལས་འགུལ་ཁང་ཟེར་ནས་མིང་དེ་ལ་མང་གཙོ་གི་ཐོག་ནས་ཡང་ཐག་གཅོད་བྱས་ནས་བསྒྱུར་བ་དེ་འདྲའི་གི་རེད་ཉིས་སྟོང་བཅོ་བརྒྱད་ནས་བཟུང་སྟེ་ཡུ་རོབ་རྒྱལ་ཁབ་མང་པོ་ཅིག་གི་ནང་ལ་ཕྱོགས་བསྐྱོད་བྱས་ནས་ང་རང་ཚོའི་བོད་རིགས་སྤུན་ཟླ་མང་པོ་ཅིག་ལ་དབུ་མའི་ལམ་གྱི་ཐོག་ལ་སྦྱང་བཤད་བྱས་ཡ་གོ་རྟོགས་སྤེལ་ཡ་གཏམ་བཤད་བྱས་ཡ་བགྲོ་གླེང་བྱས་ཡ་དྲི་བ་དྲིས་ལན་ཡོད་པ་འདི་འདྲའི་གི་རྒྱལ་ཁབ་མང་པོ་ཅིག་ལ་འགྲོ་ཡོད་རེད་དེ་ནང་བཞིན་གི་ཨ་རི་ལ་འགྲོ་ནས་ད་ཨ་རི་གི་མངའ་སྡེ་མང་པོ་ཅིག་གི་ནང་འགྲོ་ནས་ང་རང་ཚོའི་མི་རིགས་སྤུན་ཟླ་མང་པོ་ཅིག་དེ་འདྲའི་མཉམ་འཛོམས་དང་སློབ་གྲྭ་ཁ་ཤས་ནང་ལ་ཡང་གཟའ་མཇུག་གི་སློབ་གྲྭ་ལ་འགྲོ་ཡ་འོ་དེ་འདྲའི་གི་ལས་འགུལ་མང་པོ་ཅིག་ང་ཚོས་སྤེལ་ཡོད་རེད་ཨ་རི་ལ་ཐེངས་མ་གཉིས་འགྲོ་ཡོད་རེད་འདྲའི་གི་ཨ་རི་གི་དཔོན་པོ་གང་ལ་གང་འཚམས་ང་ཚོ་མང་པོ་ཅིག་ལ་ཐུག་ཐུབ་ཡ་དང་རྒྱ་རིགས་ཡང་སྤུན་ཟླ་རྒྱ་རིགས་གི་ད་ལྟ་ཤེས་ཡོན་ཅན་དགེ་རྒན་ཆེན་མོ་འདི་འདྲའི་གི་ཁ་ཤས་ཅིག་ལ་ཐུག་ཐུབ་པ་ད་དེ་འདྲའི་གི་ལས་འགུལ་ཅིག་འགྲོ་དང་འགྲོ་བཞིན་པ་རེད།
གཞན་ཡང་ཟླ་འདིའི་ཕྱི་ཚེས་བཅུ་བཞི་ནས་བཅོ་ལྔ་བར་རྒྱལ་སྤྱིའི་དབུ་མའི་ལམ་མི་མང་ལས་འགུལ་ཁང་གི་འགན་འཛིན་ལྷན་ཚོགས་བསྐོང་ཚོགས་གནང་སྟེ་གཙོ་བོ་དབུས་ས་གཉིས་ལ་ཁྱབ་པའི་ཁྲིམས་སྒྲིག་གཏན་འབེབས་གནང་ཟིན་པའི་སྐོར་སོགས་ཚོགས་གཙོ་ཁོང་གིས་མཚམས་སྦྱོར་གནང་ཡོད། ཉིས་སྟོང་བཅོ་བརྒྱད་ནས་བྱས་ནས་བསྐྱར་བཅོས་ཀྱི་སྒྲིག་གཞི་མང་པོ་བཟོས་ནས་ད་རེས་དེ་ང་ཚོ་གཏན་འབེབས་བྱས་ནས། ད་ནས་བཟུང་སྟེ་རྒྱལ་སྤྱིའི་དབུ་མའི་ལམ་མི་མང་ལས་འགུལ་ཁང་གི་དབུས་ས་ཡོངས་རྫོགས་ལ་ཁྱོན་ས་གནས་གཉིས་གསར་བརྗེ་ཡོད་ད་ལྟ་གསུམ་འཕེལ་ཐུབ་ཡོད་མ་རེད་དབུས་ས་ཡོངས་རྫོགས་ལ་རྩ་བའི་ཁྲིམས་གཅིག་ཡོད་རང་དུ་དེ་ཡིན་ཙང་དེ་ཡར་རྒྱས་ཀྱི་རྣམ་པ་ཞིག་ཆེན་པོ་གཅིག་དང་དུ་ཁྲིམས་སྒྲིག་གཅིག་ཡིན་བསམ་གི་ཡོད། ཚོགས་པ་ཚད་ལྡན་གཅིག་བྱེད་དགོས་ན་རྒྱ་གར་གཞུང་ལ་དེབ་སྐྱེལ་བྱེད་དགོས་རེད་དེབ་སྐྱེལ་དེ་ད་ལྟའི་ཆ་ལ་འགྲུབ་བསྡད་ཡོད། གཞན་ཡང། བཀའ་བློན་ཁྲི་ཟུར་སློབ་དཔོན་ནི་ཟམ་གདོང་རིན་པོ་ཆེ་མཆོག་གི་དྲ་རྒྱ་རུ་དབུ་མའི་ལམ་གྱི་སྲིད་ཇུས་སྐོར་མཚམས་སྦྱོར་གནང་བའི་ནང། བོད་ནང་གི་དངོས་ཡོད་གནས་ཚུལ་དང་རྒྱ་གཞུང་དབང་འཛིན་པའི་བྱེད་ཕྱོགས་ལ་གཞིགས་ཏེ་བཟོད་བསྲན་ངང་སྒུག་མ་ཐུབ་མཁན་ཚོ་ཡང་ཐུགས་ཁག་མེད་པར་གོ་རྟོགས་ཐུབ་ངེས་ཀྱང་ཁྱོན་ཡོངས་ཀྱི་གནས་ཚུལ་གཞི་རྒྱ་ཆེ་ས་ནས་བལྟས་ན་དབུ་མའི་ལམ་གྱི་སྲིད་བྱུས་ཀྱི་གྲུབ་འབྲས་གང་ལེགས་ཐོན་ཡོད་ཞེས། སྲིད་བྱུས་འདིའི་ངོ་བོ་དང་བྱུང་རིམ་གྲུབ་འབྲས་བཅས།

སྲུང་སྐྱོབ་བློན་ཆེན་གྱིས་རྒྱ་ནག་ལ་གཏོར་རྒོལ་ཅན་གྱི་དམག་དོན་གྱི་བྱ་སྤྱོད་སྤེལ་རྒྱུ་མཚམས་འཇོག་བྱ་དགོས་པའི་ཛ་དྲག་ཀྱི་འབོད་སྐུལ་གནང་ཡོད་པ་རེད། རྒྱ་ནག་གཞུང་གིས་དམངས་གཙོའི་ཐའེ་ཝན་དེ་བཞིན་རྒྱ་ནག་གི་མངའ་ཁོངས་ས་ཁུལ་ཞིག་ཏུ་ངོས་འཛིན་བྱེད་བཞིན་ཡོད་པ་མ་ཟད་ཐའེ་ཝན་གྱི་བདག་དབང་རྩོད་ལེན་བྱེད་ཐབས་དང་ཐའེ་ཝན་ལ་གནོན་ཤུགས་སྤྲོད་ཐབས་སུ་ཉེ་བའི་ལོ་ཤས་ནང་རྒྱ་ནག་གཞུང་གིས་རྒྱུན་དུ་ནས་ཐའེ་ཝན་གྱི་ཉེ་འཁོར་དུ་དམག་དོན་གྱི་བྱ་སྤྱོད་ལག་བསྟར་བྱེད་བཞིན་ཡོད་པ་རེད། ཕྱི་ཟླ་དགུ་བའི་ཚེས་བཅོ་བརྒྱད་ཉིན་ཐའེ་ཝན་གྱི་སྲུང་སྐྱོབ་བློན་ཆེན་ལྷན་ཁང་གིས་གསལ་བསྒྲགས་ཤིག་སྤེལ་ནས་ཕྱི་ཟླ་དགུ་བའི་ཚེས་བཅུ་བདུན་ཉིན་ནས་བཟུང་ཐེ་ཝན་གྱི་ཉེ་འཁོར་གྱི་རྒྱ་མཚོ་མཁའ་དབྱིངས་སུ་རྒྱ་ནག་གི་དམག་གི་གནམ་གྲུ་ཐེངས་བརྒྱ་ར་སུམ་ཅུ་ལ་འཕུར་ཡོད་པ་དང་ད་རེས་ཐེ་ཝན་གྱི་མཁའ་དབྱིངས་སུ་རྒྱ་ནག་གི་གནམ་གྲུ་ཡོང་བ་མང་ཤོས་དེ་ཆགས་ཡོད་པ་རེད། ཨ་རིའི་ཕྱི་སྲིད་དྲུང་ཆེ་ཁྲོ་ནི་བྷི་ལིན་ཁེན་དང་རྒྱ་ནག་གི་གཙོ་འཛིན་གཞོན་པ་ཧན་ཀྲིན་གཉིས་ཚེས་བཅོ་བརྒྱད་ཉིན་མཇལ་འཕྲད་གནང་རྒྱུ་ཡིན་ཞིང་དེ་ནི་ཨ་རི་དང་རྒྱ་ནག་གི་མཐོ་རིམ་དཔོན་རིགས་བར་འབྲེལ་བ་བྱུང་བ་གསར་ཤོས་དེ་རེད། དེ་ཡང་ཧྥ་རན་སི་གསར་ལས་ཁང་གིས་ཚེས་བཅོ་བརྒྱད་ཉིན་སྤེལ་བའི་གནས་ཚུལ་ལ་གཞིགས་ན་ཨ་རིའི་ཕྱི་སྲིད་ལྷན་ཁང་གི་ཉིན་རེའི་ལས་རིམ་ནང་དྲུང་ཆེ་བྷི་ལིན་ཁེན་གྱིས་ཨ་རིའི་ནེའུ་ཡོག་གྲོང་ཁྱེར་དུ་མཉམ་འབྲེལ་རྒྱལ་ཚོགས་ཀྱི་ཚོགས་ཆེན་དང་སྟབས་བསྟུན་ནས་རྒྱ་ནག་གི་སྐུ་ཚབ་གཙོ་འཛིན་གཞོན་པ་ཧན་ཀྲིན་དང་ཟུར་མཇལ་གནང་རྒྱུ་ཡིན་པ་བཀོད་ཡོད་གི་གནས་ཚུལ་ནང་ད་རེས་ཀྱི་མཇལ་མོལ་དེ་ནི་རྒྱ་ནག་གི་མི་དོན་ལ་འགྱུར་བ་འགྲོ་བཞིན་པར་ཨ་རིའི་མགོ་མ་ཚོས་པར་ལྷག་བསྡད་ཡོད་པའི་སྐབས་ཤིག་ལ་ཁེལ་ཡོད་པ་དང་དཔེར་ན་རྒྱ་ནག་གི་གཙོ་འཛིན་ཞི་ཅིན་ཕིང་གིས་བསྐོ་གཞག་བྱས་པའི་ཕྱི་འབྲེལ་བློན་ཆེན་ཆིན་ཀང་ད་ལོའི་ཟླ་དྲུག་པར་གློ་བུར་དུ་གང་བྱུང་འདི་བྱུང་མི་ཤེས་པ་ཆགས་པ་མ་ཟད་རྒྱ་ནག་གི་ཕྱི་འབྲེལ་བློན་ཆེན་ཟུར་པ་ཝང་དབྱི་ཕྱི་འབྲེལ་བློན་ཆེན་དུ་བསྐྱར་བསྐོ་བྱས་པ་རེད། དང་ཐོག་ཨ་རི་གཞུང་གིས་རྒྱ་ནག་གི་ཕྱི་འབྲེལ་བློན་ཆེན་ཝང་དབྱི་མཉམ་འབྲེལ་རྒྱལ་ཚོགས་ཀྱི་ཚོགས་ཆེན་ལ་ཞུགས་རྒྱུ་དང་སྐབས་དེར་ཚོགས་ཆེན་སྟེང་ཡོད་པའི་ཨ་རིའི་སྲིད་འཛིན་ཇོ་པཱ་ཏེན་ལ་ཐུག་སྲིད་པ་འདོད་ཡོད། འོན་ཀྱང་ཞི་ཅིན་ཕིང་དང་ཝང་དབྱི་གཉིས་མ་ཡོང་བར་ཚབ་ཏུ་གཙོ་འཛིན་གཞོན་པ་ཧན་ཀྲིན་ཡོང་བ་རེད། ཡིན་ན་ཡང་བདུན་ཕྲག་སྔོན་མའི་གཟའ་མཇུག་ཏུ་རྒྱ་ནག་གི་ཕྱི་འབྲེལ་བློན་ཆེན་ཝང་དབྱི་དང་ཨ་རིའི་རྒྱལ་ཁབ་བདེ་འཇགས་སློབ་སྟོན་པ་ཇེ་ཀི་སཱ་ལི་ཝན་གཉིས་མལ་ཐ་ནས་ཐུག་སྟེ་ཆུ་ཚོད་བཅུ་གཉིས་རིང་བཀའ་མོལ་བྱུང་ཡོད་པ་རེད། ཨ་རི་དང་རྒྱ་ནག་གི་འབྲེལ་བ་ཇེ་སྡུག་ཏུ་མི་འགྲོ་རྒྱུའི་ཆེད་དུ་ཨ་རི་གཞུང་གིས་ཨ་རི་དང་རྒྱ་ནག་གཉིས་འབྲེལ་མོལ་མང་ཙམ་བྱེད་རྒྱུར་འབད་བརྩོན་བྱེད་བཞིན་པ་རེད། ཇར་མ་ནིའི་ཕྱི་སྲིད་བློན་ཆེན་གྱིས་རྒྱ་ནག་གི་གཙོ་འཛིན་ཞི་ཅིན་ཕིན་ལ་སྲིད་དབང་སྒེར་གཅོད་པ་ཞེས་བརྗོད་པར་བརྟེན་རྒྱ་ནག་གཞུང་གིས་རྒྱ་ནག་ཏུ་ཡོད་པའི་ཇར་མ་ནིའི་གཞུང་ཚབ་ཆེན་མོ་བཀའ་འགུགས་ཀྱིས་འབྲེལ་མོལ་བྱས་ཡོད་པ་རེད། རྒྱ་ནག་དང་ཇར་མན་ཡུལ་གཉིས་བར་ཚོང་འབྲེལ་ཆེན་པོ་ཡོད་ཀྱང་འགྲོ་བ་མིའི་ཐོབ་ཐང་དང་ཐའེ་ཝན་གྱི་གནད་དོན་ཐོག་ལངས་ཕྱོགས་མཁྲེགས་པོ་འཛིན་གྱི་ཡོད་པར་བརྟེན་ཡུལ་གྲུ་གཉིས་བར་ཁ་རྩོད་ཡོང་གཞི་ཆགས་ཡོད་པ་རེད། ཇར་མན་གྱི་ཕྱི་སྲིད་བློན་ཆེན་བེར་བྷ་ཁེ་ཡིས་ཨ་རིའི་ནང་གཟིགས་སྐོར་ཞིག་བཏང་སྐབས་ཨ་རིའི Fox བརྙན་འཕྲིན་ཐོག་ཕྱི་ཟླ་དགུ་བའི་ཚེས་བཅུ་བཞི་ཉིན་བཅར་འདྲི་སྐབས་སུ་ཡུ་ཁུ་རེན་དམག་དང་འབྲེལ་བའི་གླེང་མོལ་སྐབས་སུ་ཁོང་མོས་གལ་སྲིད་ཕུའུ་ཁྲིན་གྱི་དམག་ལ་རྒྱལ་ཁ་ཐོབ་པ་ཡིན་ན་དེས་འཛམ་གླིང་ཐོག་ཡོད་པའི་སྲིད་དབང་སྒེར་གཅོད་པ་རྒྱ་ནག་གི་ཞི་ཅིན་ཕིང་ལྟ་བུ་ལ་བརྡ་ལན་ཅི་ཞིག་སྤྲོད་ཀྱི་རེད་དམ་དེར་བརྟེན་ཡུ་ཁུ་རེན་གྱི་འཐབ་འཁྲུག་དེ་ངེས་པར་དུ་རྒྱལ་ཁ་ལེན་དགོས་ཟེར་བཤད་ཡོད་པ་རེད། གོང་ཞུས་བཀའ་མོལ་དེ་དང་འབྲེལ་བའི་ཐོག་ནས་རྒྱ་ནག་ཏུ་ཡོད་པའི་འཇར་མན་ནི་གི་གཞུང་ཚབ་པ་ཆེན་མོ་རྒྱ་ནག་གིས་བཀའ་འགུགས་ཀྱིས་འབྲེལ་མོལ་ཞུས་ཡོད་པ་ཇར་མ་ནིའི་ཕྱི་སྲིད་ལས་ཁུངས་གི་མི་སྣ་ཟིག་གིས་བཤད་ཡོད་གི། རྒྱ་ནག་གི་ཕྱི་སྲིད་ལྷན་ཁང་གི་མགྲིན་ཚབ་པ་མའོ་ཉིན་གྱིས་བཀའ་མོལ་དེ་ནི་ཁུངས་ལུང་མེད་པ་ཞིག་དང་རྒྱ་ནག་གི་ཆབ་སྲིད་ལམ་ལུགས་ལ་བརྩི་མཐོང་མེད་པའི་འགལ་འཛོལ་དང་ཆེད་དུ་ཆབ་སྲིད་ཀྱི་འཁྲུག་རྩོད་སློང་བ་ཟིག་རེད་ཟེར་བཤད་ཡོད་གི། སྲུང་སྐྱོབ་ཀྱི་གྲོས་མོལ་བྱེད་ཆེད་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་ཡིས་ཨུ་རུ་སུར་འཚམས་འདྲི་བྱས་ཡོད་པ་རེད་ལ། དེ་ཡང་རྒྱ་ནག་གི་ཕྱི་འབྲེལ་དཔོན་རིགས་མཐོ་ཤོས་ཝང་ཡིས་ཕྱི་ཟླ་དགུ་བའི་ཚེས་བཅོ་བརྒྱད་ཉིན་སྲུང་སྐྱོབ་ཀྱི་གྲོས་མོལ་གྱི་ཆེད་དུ་ཉིན་བཞིའི་རིང་ཨུ་རུ་སུར་འཚམས་འདྲི་སོང་ཡོད་པའི་སྐོར་ཁོང་གི་ཕྱི་སྲིད་ལྷན་ཁང་གིས་བཤད་ཡོད་གི། རྒྱ་ནག་དང་ཨུ་རུ་སུ་ནི་འཐབ་ཇུས་མནའ་འབྲེལ་ཞིག་ཡིན་པ་དང་ཆབས་ཅིག་རྒྱལ་ཁབ་གཉིས་ཕན་ཚུན་འབྲེལ་ལམ་དང་དཔལ་འབྱོར་དམག་དོན་མཉམ་ལས་ཐད་ཡང་སེ་འབྲེལ་ལམ་བྱས་ཏེ་ཚད་བཀག་མེད་པའི་འབྲེལ་བ་བྱས་པ་མ་ཟད་དམིགས་བསལ་ཨུ་རུ་སུས་ན་ནིང་ཕྱི་ཟླ་གཉིས་པའི་ནང་ཡུ་ཀེ་རེན་ལ་བཙན་འཛུལ་དམག་འཐབ་བྱས་པའི་རྗེས་སུ་རྒྱལ་ཁབ་གཉིས་པོའི་འབྲེལ་བ་ཐག་ཉེ་རུ་ཕྱིན་ཡོད་པ་དང་རྒྱ་ནག་གིས་ཨུ་རུ་སུ་དང་འབྲེལ་བ་ཐག་ཉེ་རུ་བཏང་བའི་སྐྱོན་བརྗོད་བྱས་པ་དེ་ཚོར་རྒྱ་ནག་གཞུང་གིས་ངོས་ལེན་བྱེད་ཀྱི་མེད་པ་རེད། རྒྱ་ནག་ཕྱི་སྲིད་ལྷན་ཁང་གིས་ཕྱི་ཟླ་དགུ་བའི་ཚེས་བཅོ་བརྒྱད་ཉིན་སྤེལ་བའི་གསལ་བསྒྲགས་ནང་རྒྱ་ནག་གི་ཕྱི་འབྲེལ་བློན་ཆེན་ཝང་དབྱི་ནས་ཨུ་རུ་སུར་སྲུང་སྐྱོབ་ལྷན་ཁང་གི་དྲུང་ཆེ་ཕཱ་ཁྲུ་ཤེ་ཝུ་ཡིས་གདན་ཞུས་ལྟར་སྲུང་སྐྱོབ་ཀྱི་ཐོག་ལ་གྲོས་མོལ་གནང་རྒྱུ་ཡིན་ལུགས་བཀོད་ཡོད་པ་དང་དེ་བཞིན་ཨུ་རུ་སུའི་ཕྱི་སྲིད་ལྷན་ཁང་གི་འཆར་ཅན་གསར་འགོད་ལྷན་ཚོགས་ཐོག་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་དབྱི་ཡིས་རཱ་ཤི་ཡའི་ཕྱི་སྲིད་བློན་ཆེན་ལཱ་ཝུ་རོ་ཧྥུ་དང་མཇལ་འཕྲད་བྱ་རྒྱུ་དང་རྒྱ་ནག་དང་ཨུ་རུ་སུ་གཉིས་པོས་རྒྱལ་སྤྱིའི་སྤྱི་ཚོགས་སྟེང་མཉམ་ལས་ཀྱི་ནུས་པ་ཆེ་རུ་གཏོང་རྒྱུའི་འབད་བརྩོན་དང་ཤུགས་སྣོན་རྒྱག་རྒྱུའི་འཆར་གཞི་ཡོད་པའི་སྐོར་བཤད་ཡོད་གི། གསན་རྣམ་པ་ཚོ་འདི་ནི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡིན། ཐེངས་འདིའི་ཁ་བ་ཅན་ཞེས་པའི་ལེ་ཚན་ནང་དུ། རྒྱལ་ཚབ་སྟག་བྲག་རིན་པོ་ཆེ་མཆོག་གིས་སྲིད་སྐྱོང་གནང་བའི་རིང་ལ་བོད་གཞུང་བཀའ་ཤག་གིས་རྒྱ་ནག་གོ་མིན་ཏང་གི་སྲིད་གཞུང་ལ་བཟུང་བའི་སྲིད་ཇུས་ཀྱི་སྐོར་བསོད་ནམས་ཚེ་རིང་གིས་ཕྱོགས་བསྒྲིགས་དང་སྙན་སྒྲོན་ཞུ་བར་གསན་རོགས་གནང། དེང་སང་གི་རྒྱ་ནག་གུང་ཁྲན་ཏང་གི་ཡིག་ཆ་གང་འདྲ་ཞིག་ཏུའང་རྒྱལ་ཚབ་སྟག་བྲག་རིན་པོ་ཆེ་ནི། དབྱིན་ཇི་བཙན་རྒྱལ་རིང་ལུགས་པ་དང་ངན་འབྲེལ་བྱེད་མཁན་ཞིག་ཏུ་བརྩི་བཞིན་ཡོད། དོན་དངོས་སུ་འདི་ནི་སྐབས་དེའི་རྒྱ་ནག་གོ་མིན་ཏང་གི་ལོ་རྒྱུས་བཤད་སྲོལ་ཞིག་ཡིན་ལ། རྒྱ་ནག་གུང་ཁྲན་ཏང་གིས་དེ་ལ་བརྟག་དཔྱད་ཅི་ཡང་མི་བྱེད་པར་གོ་མིན་ཏང་གི་སྐད་ཆ་ཇི་མ་ཇི་བཞིན་དུ་བསྐྱར་ཟློས་བྱེད་བཞིན་ཡོད། དེ་བས་ང་ཚོས་འདིའི་སྐོར་གྱི་དོན་དངོས་ཀྱི་ལོ་རྒྱུས་ནི་ཅི་འདྲ་ཞིག་ཡིན་པར་བསྐྱར་ཞིབ་ཅིག་བྱེད་རྒྱུ་ཡིན། རྒྱལ་ཚབ་སྟག་བྲག་རིན་པོ་ཆེ་དང་ཁོང་གིས་དབུ་ཁྲིད་པའི་བོད་གཞུང་བཀའ་ཤག་ནི། དོན་དངོས་སུ་དབྱིན་ཇི་དང་རྒྱ་ནག་གཉིས་ཀྱི་ནང་ནས་སུ་གཅིག་གི་ཕྱོགས་ཁག་ཀྱང་མིན་པར་བར་གནས་ཀྱི་སྲིད་གཞུང་ཞིག་ཡིན་པ་གསལ་བོ་རེད། དེའི་དཔང་རྟགས་གཅིག་ནི་གཅིག་དགུ་བཞི་བཅུ་ཞེ་ལྔ་ལོ་གི་ཟླ་བ་དགུ་པར་འཛམ་གླིང་འཁྲུག་ཆེན་གཉིས་པ་མཚམས་བཞག་མ་ཐག་ཏུ་བོད་གཞུང་གིས་ཨ་མེ་རི་ཀ་དང་དབྱིན་ཇི་རྒྱ་ནག་བཅས་གསུམ་ལ་གཡུལ་རྒྱལ་བཀྲ་ཤིས་བདེ་ལེགས་ཞུ་བའི་སྐུ་ཚབ་ཚོགས་པ་ཞིག་བཏང་ཡོད། སྐབས་དེར་དབྱིན་ཇི་གཞུང་གི་ཕྱི་འབྲེལ་མི་སྣ་ཚོས་བོད་ཀྱི་སྐུ་ཚབ་རྣམས་རྒྱ་ནག་ཏུ་འགྲོ་བར་བཀག་འགོག་གི་ཐབས་ཤེས་རབ་དང་རིམ་པར་བྱས་ཡོད་ནའང། བོད་གཞུང་གི་ཕྱོགས་ནས་དབྱིན་ཇི་གི་ཁ་ལ་མ་ཉན་པར་ཐབས་ཤེས་གང་ཡོད་བཏོན་ནས་རྒྱ་ནག་ནན་ཅིན་ལ་སོང་སྟེ་ཅང་ཅེ་ཧྲི་ལ་ཐུག་འཕྲད་བྱས་ཡོད། སྐབས་དེར་དབྱིན་ཇི་གི་ཕྱོགས་ནས་བོད་གཞུང་བཀའ་ཤག་ལ་ཉེན་བརྡ་ཞིག་བཏང་ཡོད་པ་ནི། བོད་གཞུང་གི་སྐུ་ཚབ་ཚོགས་པ་དེ་རྒྱ་ནག་ལ་སོང་བ་ཡིན་ན་རྒྱ་ནག་ཏུ་གོ་མིན་ཏཱ་ཧུའི་ཚོགས་ལ་ཉེ་བས་དེ་ནི་ཆབ་སྲིད་ཀྱི་མགོ་སྐོར་ཆེན་པོ་ཞིག་རེད་ཅེས་བཤད་ཡོད། རྗེས་ནས་དོན་དངོས་སུ་ཡང་དབྱིན་ཇི་གིས་བཤད་པ་ལྟར་དེ་ནི་བོད་གཞུང་བཀའ་ཤག་ལ་ཆབ་སྲིད་ཀྱི་མགོ་སྐོར་དང་རྩེད་མོ་ཆེན་པོ་ཞིག་ཏུ་གྱུར་བ་རེད། ཡིན་ནའང་སྐབས་དེར་སྟག་བྲག་རིན་པོ་ཆེ་དང་བོད་གཞུང་བཀའ་ཤག་གིས་དབྱིན་ཇི་གི་སྐད་ཆ་དེ་ལ་མ་ཉན་པར་རྒྱ་ནག་གོ་མིན་སྲིད་གཞུང་ལ་འཚམས་འདྲི་བྱེད་དུ་སོང་བ་རེད་ལ། ལོ་རྒྱུས་ཀྱི་དོན་རྐྱེན་འདིའི་སྐོར་ཞྭ་སྒབ་པ་དབང་ཕྱུག་བདེ་ལྡན་ལགས་ཀྱིས་ཁོང་གི་སྲིད་དོན་རྒྱལ་རབས་ཀྱི་ནང་དུ་འདི་ལྟར་བྲིས་ཡོད། སྐབས་དེར་ལྷ་སྡོད་རྒྱ་གར་དོན་གཅོད་རི་ཆར་སན་ནས་ཕྱི་རྒྱལ་ལས་ཁུངས་ལ་ཞུ་སྲིད། ཕྱི་ལོར་རྒྱ་ནག་ཏུ་གོ་མིན་ཏཱ་ཧུའེ་ཞེས་པའི་རྒྱ་ནག་རྒྱལ་ཡོངས་ཀྱི་ཚོགས་འདུ་ཆེན་མོ་འཚོགས་རྒྱུ་ཡིན་པས་དེར་བོད་གཞུང་གིས་ཚོགས་འཐུས་སྐུ་ཚབ་བཏང་ཚེ་དེ་ནི་གཅིག་དགུ་བཅུ་བཞི་ལོ་གི་སིམ་ལ་གི་ཆིངས་ཡིག་གི་ནང་དོན་དང་འགལ་ཆེར་འགྲོ་བ་མ་ཟད་བོད་ཀྱི་སྲིད་དོན་ལའང་ཕུགས་རྒྱང་རིང་བོ་གི་སྐྱོན་ཆ་གང་མི་མཚོན་ཅིག་ཡོང་རྒྱུ་ཡིན་པས་སྐུ་ཚབ་གཏོང་རྒྱུ་གི་གནས་ཚུལ་དེ་ནི་ངོ་མ་ཞིག་ཡིན་སྲིད་དམ་ཞེས་དྲི་བ་འདྲི་བ་དང་གོ་བརྡ་སྤྲོད་པ་ཆབས་ཅིག་ཏུ་བྱས་པ་དེའི་ལན་ལ་བཀའ་ཤག་གིས། རྒྱ་ནག་དང་དབྱིན་ཇི་ཨ་མི་རི་ཀ་བཅས་གསུམ་ལ་དམག་ཆེན་གཉིས་པ་གི་རྒྱལ་ཁ་ཐོབ་པས་གཡུལ་རྒྱལ་བཀྲ་ཤིས་བདེ་ལེགས་བྱེད་རྒྱུ་ཁོ་ན་མ་གཏོགས་གཞན་ལས་དོན་གང་ཡང་མེད་ཅེས་གསུངས་པ་རེད་ཅེས་བྲིས་ཡོད། དེ་ནི་གཅིག་དགུ་བཞི་བཅུ་ཞེ་ལྔ་ལོ་གི་ལོ་མཇུག་རེད། སྟག་བྲག་རིན་པོ་ཆེ་ཡིས་རྭ་སྒྲེང་གི་ལག་ནས་སྲིད་དབང་རྩིས་ལེན་བྱས་ཏེ་ལོ་ངོ་ཧྲིལ་བོ་ལྔ་ལྷག་ཙམ་འགོར་བཞིན་ཡོད་པ་མ་ཟད་རྭ་སྒྲེང་རིན་པོ་ཆེ་ལ་སྲིད་དབང་ཕྱིར་རྩིས་སྤྲོད་མི་བྱེད་པར་རྭ་སྟག་གཉིས་ཀྱི་འགལ་བའང་ཉིན་མ་རེ་ལས་ཉིན་མ་རེར་ཛ་དྲག་ཏུ་འགྲོ་བཞིན་པའི་སྐབས་རེད། ཡིན་ནའང་སྐབས་དེ་འདྲ་ཞིག་ཏུའང་སྟག་བྲག་རིན་པོ་ཆེ་གི་ཕྱོགས་ནས་དབྱིན་ཇི་གི་སྐད་ཆར་མ་ཉན་པར་རྒྱ་ནག་གོ་མིན་ཏང་སྲིད་གཞུང་ལ་གཡུལ་རྒྱལ་བཀྲ་ཤིས་བདེ་ལེགས་ཞུ་རུ་འགྲོ་རྒྱུ་གི་སེམས་ཐག་བཅད་ཡོད་པ་མ་ཟད་ད་དུང་གསང་བའི་ཡི་གེ་ཞིག་ཀྱང་བཏང་ཡོད་པ་རེད་ཟེར། ཡི་གེ་འདིའི་སྐོར་ལེ་ཚན་གཞན་ཞིག་ཏུ་ཞིབ་ཏུ་འགྲེལ་བཤད་རྒྱག་རྒྱུ་ཡིན། སྐབས་དེའི་གནས་ཚུལ་ངོ་མ་ནི་དེ་འདྲ་ཞིག་ཡིན་རུང་རྒྱ་ནག་གོ་མིན་ཏང་དང་གུང་ཁྲན་ཏང་གཉིས་ཀས་མཐའ་གཅིག་ཏུ་སྟག་བྲག་རིན་པོ་ཆེ་ནི་དབྱིན་ཇི་རྒྱལ་ཁབ་ཀྱི་ཤོག་ཁག་ཅིག་ཏུ་ངོས་འཛིན་བྱས་དང་བྱེད་བཞིན་ཡོད། དེའི་རྒྱུ་མཚན་ནི་ཅི་ཞིག་ཡིན་ནམ། གོང་དུ་བཤད་པ་ལྟར་སྟག་བྲག་རིན་པོ་ཆེ་དང་ཁོང་གིས་དབུ་ཁྲིད་པའི་བཀའ་ཤག་ནི་བར་གནས་ཀྱི་རང་བཙན་རྒྱལ་ཁབ་ཅིག་ཡིན་པ་མ་གཏོགས་དབྱིན་ཇི་དང་ཡང་ན་རྒྱ་ནག་གཉིས་ལས་སུ་ཞིག་གི་ཕྱོགས་གཏོགས་ཀྱང་བྱས་མེད། སྐབས་དེར་དབྱིན་ཇི་གི་ཕྱོགས་གཏོགས་བྱས་མེད་པ་ནི་དབྱིན་ཇི་གི་ཁ་ལ་མ་ཉན་པར་རྒྱ་ནག་ནན་ཅིན་ལ་གཡུལ་རྒྱལ་བཀྲ་ཤིས་བདེ་ལེགས་ཞུ་རུ་འགྲོ་བའི་སྐུ་ཚབ་ཚོགས་པ་ཞིག་བཏང་ཡོད་པ་དེ་ལྟ་བུ་ཡིན། དེ་དང་འདྲ་བར་སྐབས་དེར་རྒྱ་ནག་གི་ཕྱོགས་གཏོགས་ཀྱང་བྱས་མེད་པ་ནི་དཔེར་ན། ལོ་དེར་རྡོ་སྦིས་དགེ་བཤེས་ཤེས་རབ་རྒྱ་མཚོ་གོ་མིན་ཏང་གི་མི་སྣ་དང་མཉམ་དུ་ནག་ཆུ་ཁ་བར་དུ་ཡོང་ཡོད་ནའང་བོད་གཞུང་བཀའ་ཤག་གིས་རྡོ་སྦིས་དགེ་བཤེས་ཤེས་རབ་རྒྱ་མཚོ་ལྷ་སར་ཡོང་དུ་མ་བཅུག་པར་ནག་ཆུ་ཁ་ནས་ཕྱིར་རྒྱ་ནག་ལ་བཏང་ཡོད་པ་ལྟ་བུ་ཡིན།

ཡིན་ནའང་རྒྱ་ནག་གཞུང་གིས་ཆབ་སྲིད་ཀྱི་དྲིལ་བསྒྲགས་བྱེད་སྟངས་དང་ལོ་རྒྱུས་རྩོམ་པ་པོ་ཁ་ཤས་ཀྱིས་སྐབས་དེའི་ལོ་རྒྱུས་འབྲི་སྐབས་སྟག་བྲག་རིན་པོ་ཆེ་ནི་དབྱིན་ཇི་གི་ཕྱོགས་སུ་གཏོགས་པ་དང་རྭ་སྒྲེང་རིན་པོ་ཆེ་ནི་གོ་མིན་ཏང་གི་ཕྱོགས་སུ་གཏོགས་པའི་ཆབ་སྲིད་ཀྱི་འགལ་ཟླ་ཞིག་བཟོས་ནས་བྲིས་ཡོད། ཡིན་ནའང་ནན་ཅིན་དུ་བཏང་བའི་སྐུ་ཚབ་ཚོགས་པ་དེ་གཅིག་སྟོང་དགུ་བརྒྱ་བཞི་བཅུ་ཞེ་དྲུག་གི་ལོར་ཕྱིར་ལྷ་སར་ལོག་རྗེས་བོད་གཞུང་བཀའ་ཤག་གིས་རྒྱ་ནག་གོ་མིན་ཏང་སྲིད་གཞུང་ལ་བཟུང་བའི་སྲིད་ཇུས་ལ་རིམ་བཞིན་འགྱུར་བ་འགྲོ་བའི་མགོ་བརྩམས་ཡོད། དེའི་དཔེ་མཚོན་ཞིག་ནི་དཔེར་ན་རྭ་སྒྲེང་རིན་པོ་ཆེའི་འཛིན་བཟུང་བཙོན་འཇུག་བྱས་པ་ལྟ་བུ་རེད། རྭ་སྒྲེང་རིན་པོ་ཆེའི་འཛིན་བཟུང་བཙོན་འཇུག་བྱེད་དོན་གྱི་རྒྱུ་མཚན་གཙོ་བོ་ཞིག་ནི་ལེ་ཚན་སྔོན་མ་ཁག་གི་ནང་དུ་ངོ་སྤྲོད་བྱས་པ་ལྟར། གཅིག་དགུ་བཞི་བཅུ་ཞེ་བདུན་ལོ་གི་ཟླ་བ་གཉིས་པའི་ཟླ་མཇུག་ཙམ་ལ་ནན་ཅིན་ནས་བོད་གཞུང་དོན་གཅོད་ཁང་གི་ལས་བྱེད་པ་མཁན་མགྲོན་ལོ་གསུམ་མཉམ་འབྲེལ་གྱི་ཐོག་ནས་བོད་གཞུང་བཀའ་ཤག་ལ་གསང་བའི་གློག་འཕྲིན་ཞིག་བཏང་སྟེ་རྭ་སྒྲེང་རིན་པོ་ཆེ་གི་ཕྱོགས་ནས་གོ་མིན་ཏང་སྲིད་གཞུང་ལ་དྲག་དཔུང་དང་དྲག་ཆས་ཀྱི་རྒྱབ་གནོན་གནམ་གྲུ་སོགས་དགོས་ལུགས་བཤད་པར་ཅང་ཅེ་ཧྲི་ཡིས་ཉི་མ་ལྔ་གི་ནང་ཚུན་དུ་ལན་གསལ་བོ་ཞིག་སྤྲོད་རྒྱུ་བྱས་འདུག་ཅེས་བཤད་ཡོད་པ་དེར་ཐུག་ཡོད་པའི་སྐོར་ལྷ་ཀླུ་ཚེ་དབང་རྡོ་རྗེ་ལགས་ཀྱིས་བཤད་ཡོད། ལྷ་ཀླུ་ཚེ་དབང་རྡོ་རྗེ་ནི་སྐབས་དེའི་བཀའ་བློན་དང་ལྷག་པར་དུ་རྭ་སྒྲེང་རིན་པོ་ཆེ་དངོས་སུ་འཛིན་བཟུང་བྱེད་དུ་འགྲོ་མཁན་གྱི་འགོ་དཔོན་ཡང་ཡིན། དེ་ནས་ལོ་གཉིས་མ་འགོར་བར་ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་དགུ་གི་ལོར་སྟག་བྲག་རིན་པོ་ཆེ་གིས་ལྷ་ས་གཙོ་བྱས་པའི་དབུས་གཙང་གི་ཕྱོགས་སུ་ཡོད་པའི་རྒྱ་མི་ཚང་མ་བོད་ནས་འདུག་ཏུ་མ་བཅུག་པར་ཕྱིར་རྒྱ་ནག་ལ་བདའ་བ་རེད། རྒྱ་མི་དེ་དག་གི་ཁྲོད་དུ་ལྷ་སར་སྡོད་པའི་རྒྱ་ནག་གོ་མིན་ཏང་གི་དོན་གཅོད་ཁང་གི་ཀྲུའུ་རིན་དང་ལས་བྱེད་བཅས་ཚང་མ་ཡོད་པ་མ་ཟད་ད་དུང་བོད་ཀྱི་དགོན་པ་ཁག་དང་ལྷ་ས་བཅས་སུ་སློབ་གཉེར་དང་ཚོང་ལས་བྱེད་མཁན་རྒྱ་མི་ཚང་མ་ཡང་འདུས་ཡོད། དེ་ནི་བོད་གཞུང་བཀའ་ཤག་གིས་རྒྱ་ནག་གོ་མིན་ཏང་བོད་ནས་རྩ་རྫོགས་སུ་བཏང་བ་ཞིག་ཡིན་པས་རྒྱ་ནག་གི་སྲིད་དོན་གྱི་ལོ་རྒྱུས་ཀྱི་ཐོག་ནས་དེ་ནི་ཕམ་ཁ་དང་རྨ་ཁ་ཆེན་པོ་ཞིག་ཏུ་གྱུར་ཡོད། བོད་གཞུང་བཀའ་ཤག་གིས་སྐབས་དེར་གོ་མིན་ཏང་ཙམ་མ་ཟད་ད་དུང་རྒྱ་ནག་གུང་ཁྲན་ཏང་གི་མྱུལ་མ་རེད་བསམ་པའི་དོགས་པ་ཡོད་མཁན་དཔེར་ན་འབའ་བ་ཕུན་ཚོགས་དབང་རྒྱལ་དང་བཅས་པ་ཡང་ལྷ་སར་འདུག་ཏུ་མ་བཅུག་པར་རྒྱ་ནག་ལ་མཐའ་སྐྲོད་བཏང་བ་རེད། དེ་ནི་གཅིག་སྟོང་དགུ་བརྒྱ་བཞི་བཅུ་ཞེ་དགུ་ལོ་གི་ཟླ་བ་དྲུག་པའི་ཚེས་གསུམ་ཉིན་ཡིན་ཞིང་སྐབས་དེར་ཀྲུང་གོ་གུང་ཁྲན་ཏང་ལ་ད་དུང་རྒྱལ་ཁ་ཆ་ཚང་ཐོབ་ཚར་མེད། རྒྱ་ནག་གོ་མིན་ཏང་དང་གུང་ཁྲན་ཏང་གཉིས་ཀ་གི་བསམ་པར་སྐབས་དེའི་རྒྱ་མི་བོད་ནས་མཐའ་སྐྲོད་གཏོང་བའི་ལས་འགུལ་དེ་ནི་དབྱིན་ཇི་རྒྱལ་ཁབ་ཀྱིས་བོད་གཞུང་བཀའ་ཤག་ལ་ངན་སྐུལ་བྱས་པ་ཞིག་ཡིན་པར་འདོད་བཞིན་ཡོད། ཡིན་ནའང་དོན་དངོས་སུ་སྟག་བྲག་རིན་པོ་ཆེ་དང་བོད་གཞུང་བཀའ་ཤག་གིས་གོ་མིན་ཏང་སྲིད་གཞུང་ལ་དོགས་ཟོན་བྱེད་པའི་སྲིད་ཇུས་ཤིག་སྔར་ནས་ཡོད་ཅིང་གཅིག་སྟོང་དགུ་བརྒྱ་བཞི་བཅུ་ཞེ་དྲུག་ལོ་ཙམ་ནས་དོགས་ཟོན་བྱེད་རྒྱུ་ཤུགས་ཇེ་ཆེར་སོང་ཡོད་པ་གསལ་བོ་རེད། དཔེར་ན་རྒྱ་མི་བོད་ནས་མཐའ་སྐྲོད་བཏང་བ་དེའི་རྒྱབ་ལྗོངས་ཀྱི་སྐོར་ལ་ཞྭ་སྒབ་པའི་སྲིད་དོན་རྒྱལ་རབས་ཀྱི་ནང་དུ་འདི་ལྟར་བྲིས་ཡོད། གོ་མིན་ཏང་གིས་གདན་ས་གསུམ་དང་བཀྲ་ཤིས་ལྷུན་པོ་སོགས་སུ་ཆོས་ཀྱི་སློབ་སྦྱོང་བ་ཡིན་ཁུལ་གྱིས་རྒྱ་མ་བོད་ཀྱི་གྲྭ་བ་མང་པོ་སོ་ཉུལ་དུ་བཏང་ཡོད་པ་མ་ཟད་ལྷ་ས་གི་གྲོང་ཁྱེར་གྱི་ནང་དུའང་ཚོང་བར་མིང་བཏགས་པའི་རྒྱ་རིགས་ཁ་ཤས་འབྱོར་བསྡད་ཡོད་པ་རྣམས་རྐྱེན་ཞིག་དང་འཕྲད་ན་ཚང་མ་ཕྱིར་འབུད་གཏོང་རྒྱུ་གི་བསམ་ཚུལ་སྔར་ནས་ཡོད་པའི་སྐོར་བཤད་ཡོད། འདིའི་སྐོར་ཞིབ་ཏུ་ལེ་ཚན་རྗེས་མའི་ནང་དུ་མུ་མཐུད་ནས་ངོ་སྤྲོད་བྱེད་རྒྱུ་ཡིན། དེ་རིང་གི་ལེ་ཚན་གཏོང་མཚམས་འདི་ནས་འཇོག་རྒྱུ་ཡིན། བདུན་ཕྲག་རྗེས་མའི་ད་ལྟའི་དུས་ཚོད་འདིར་རྣམ་པ་ཚོས་སླར་ཡང་མུ་མཐུད་ནས་ལེ་ཚན་འདི་རུ་ཉན་རོགས་ཞུ། ལེ་ཚན་འདི་གོ་སྒྲིག་དང་རྒྱང་བསྒྲགས་བྱེད་མཁན་བསོད་ནམས་ཚེ་རིང་ཡིན། བཟང་གི་རྣམ་པ་ཚོ་ཨ་མེ་རི་ཁའི་རྒྱལ་ས་ཝ་ཤིང་ཊོན་ན་ཡོད་པའི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨམ་སྐད་ལས་རིམ་རྒྱང་སྲིང་བྱས་ཚར་བ་ཡིན། དེ་རིང་གི་ལས་རིམ་འདིའི་རྩོམ་སྒྲིག་འགན་འཁུར་བ་རྡོ་རྗེ་དགྲ་འདུལ་ལགས་དང